གཉིས་པ། འུར་གཏམ་ལ་འུར་ལན་སློག་པ། གནའ་སྔ་མོ་དབུས་ཁུལ་གྱི་མི་འུད་ཤོབ་ཚ་པོ་ཞིག་དང། ཡུལ་གཞན་ནས་ཡིན་པའི་མི་ཞིག་ཐུག་པ་རེད། ཡུལ་གཞན་གྱི་མི་དེས་དབུས་པའི་མིར། ཁྱོད་ཚོའི་ལུང་པར་ད་ལོ་སྟོན་ཐོག་ཡག་ཉེས་ག་འདྲས་འདུག་ཅེས་དྲིས་པར། དབུས་པའི་མི་དེས་ད་ལོ་སྟོན་ཐོག་ཚང་མ་ཡག་པོ་ཡོད། ལྷག་པར་དུ། ཙོང་སྐྱེ་དྲག་ཐག་ཆོད་དེ་ལྷ་སའི་གཙང་པོར་འཕྲེད་བསྙལ་བཏང་བྱས། དེང་སང་གཙང་པོར་ཀོ་གྲུ་གཏོང་དགོས་ཀྱི་མེད་པར་འགྲུལ་པ་མི་སོགས་ཚང་མ་ཙོང་གི་སྦུག་ནས་འགྲོ་གི་ཡོད་ཅེས་བཤད་པ་རེད། དེར་ཡུལ་གཞན་གྱི་མི་དེས་ཧ་ལས་མདོག་མ་བྱས་པར་ཁོའི་འུར་གཏམ་དེ་ལ་ཡ་ལན་ཞིག་སྤྲོད་དགོས་སྙམ་ནས་བསམ་བློ་གཏོང་སྐབས། དབུས་པའི་མི་དེས་ཡུལ་གཞན་གྱི་མི་དེར། ཁྱོད་ཚོའི་ལུང་པར་མི་འདྲ་བ་གང་ཡོད་ཅེས་དྲིས་པའི་ལན་དུ། ང་ཚོའི་ལུང་པར་དེང་སང་ཟངས་ཆེན་པོ་དཔེ་མི་སྲིད་པ་ཞིག་རྡུང་གི་ཡོད། ཟངས་དེ་ཆེ་བ་ལ་བཟོ་པ་མི་གྲངས་ཁྲི་ཕྲག་མང་པོ་དང། བཟོ་བཀོད་བྱེད་མི་དབུ་ཆེན་བརྒྱ་ཕྲག་མང་པོ་རྟ་རྒྱུག་བཏང་ནས། ཤར་ནུབ་ལྷོ་བྱང་སོ་སོར་བཀོད་པ་གཏོང་བར་སོང་ན་མ་གཏོགས་གོམ་པ་སྤོས་ནས་སླེབས་ཐབས་བྲལ་བ་ཞིག་ཡོད་ལུགས་བཤད་པ་དང། དབུས་པའི་མི་དེའི་ཁ་ནས། དེ་འདྲའི་ཟངས་ཆེན་པོ་བརྡུངས་ནས་གང་བཙོ་ཡ་རེད། ཧང་སངས་མདོག་བྱས། ཡུལ་གཞན་གྱི་མི་དེས། ཁྱོད་རང་ཚོའི་དབུས་ཀྱི་ཙོང་ཆེན་པོ་དེ་བཙོ་ཡ་རེད་ཅིག་ལན་བཏབ་པ་རེད།